རྒྱ་གར་སྐད་དུ་ཤིག་ཤ་ས་མུ་ཙ་ཡ་ཀ་རི་ཀ་བོད་སྐད་དུ་བསླབ་པ་ཀུན་ལས་བཏུས་པའི་ཚིག་ལེའུར་བྱས་པ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ལ་ཕྱག་འཚལ་ལོ། འདི་ལྟར་བདག་དང་གཞན་དག་ཀྱང་འཇིགས་དང་སྡུག་བསྔལ་མི་འདོད་ན་བདག་དང་བྱེ་བྲག་ཅི་ཡོད་ན་གང་དེ་སྲུང་ལ་གཞན་མི་སྲུང། ད་ཤོ་ལོ་ཀ་དང་པོ་དེ་གིས་ཨེ་ནི། བདག་གཞན་གཉིས་ཀ་ད་ཆུང་ཆུང་འབུ་སྲིན་མན་ཆད་དེ་བདག་གཞན་གཉིས་ཀ་ལ་ཨེ་ནི། འཇིགས་པ་དང་སྡུག་བསྔལ་མི་འདོད་པ་གཅིག་པ་རེད། ར་ཨེ་ནི་བདེ་བ་འདོད་པ་གཅིག་པ་རེད། ཡིན་གི་ཡིན་གི་ལི་ཡ་ཨེ་ནི་བདག་ཟེར་ཡ་དེ་ཨེ་ནི་འཇིགས་པ་ལས་སྐྱོབ་དགོས་ཡ་དར་དར་བྱས་སྡུག་བསྔལ་ལས་པས་ཐག་ཆོད་འགྲོ་པས་ཨེ་ནི། འདྲ་འདྲ་ནང་ནས་མི་འདྲ་བ་ཞིག་བཞག་པའི་རྒྱུ་མཚན་མི་འདུག་ཟེར་གསུངས་པ་རེད། ད་བྱང་ཆུབ་སེམས་པས་ད་ཅིག་བདག་གཞན་ལྷག་དོན་བདག་གཞན་བརྗེ་བའི་སྒོ་ནས་བློ་སྦྱང་ཡ་གི་ད་རྒྱུ་མཚན་གཙོ་བོ་རུ་དེ་ག་ནས་སླེབས་འགྲོ་བ་རེད་བ། ང་འདི་སྲུང་ཞིང། གང་དེ་སྲུང་ལ་གཞན་མི་སྲུང། སྡུག་བསྔལ་མཐར་འབྱིན་འདོད་པ་དང་བདེ་བའི་མཐར་ཡང་འགྲོ་འདོད་པས་དད་པའི་རྩ་བ་བརྟན་བྱས་ཏེ་བྱང་ཆུབ་ལ་ཡང་བློ་བརྟན་བྱ། དེ་ནི་དང། དེ་ལྟར་ཨེ་ནི། རང་གཞན་གཉིས་ཀའི་སྡུག་བསྔལ་སེལ་དགོས་ཡ་ཅིག། རང་གི་སྡུག་བསྔལ་སེལ་དགོས་པ་ནང་བཞིན་ནམ་མཁའི་མཐས་གཏུགས་པའི་སེམས་ཅན་མཐའ་དག་གི་སྡུག་བསྔལ་སེལ་དགོས་ཡ་ཅིག་ཆགས་ཡོང་བ་ཡིན་དུས་ཨེ་ནི། སྡུག་བསྔལ་མཐར་འབྱིན་པར་འདོད་པ་དང་ཨེ་ནི་བདེ་བ་པའི་མཐར་ཐུག་པ་པའི་ཐོབ་པར་འདོད་པ་དེས།

ཀུན་རྫོབ་བྱང་ཆུབ་སེམས་དེ་དོན་བྱང་ཆུབ་སེམས་སྦྱང་ལུགས་ཕལ་ཆེར་འདི་ཡིས་ནི་བསྟན་གྱི་ཡོད་ས་རེད། བྱས་ནས་ད་འོ་དད་པའི་རྩ་བ་བརྟན་བྱས་ཏེ་བྱང་ཆུབ་ལ་ཡང་བློ་བརྟན་བྱ། འོ་དེ་ནས་ནི་བྱང་ཆུབ་སེམས་དཔའི་སྡོམ་པ་ནི་རྒྱས་པར་ཐེག་པ་ཆེ་ལས་འབྱུང། གང་གིས་ལྟུང་བར་མི་འགྱུར་བའི་གནད་ཀྱི་གནས་རྣམས་འདིར་རིག་བྱ། ད་བྱང་ཆུབ་སེམས་དཔའི་སྡེ་སྣོད་མདོ་ཕལ་ཆེན་ལ་སོགས་པ་འདི་དག་ཏུ་ཨེ་ནི་གསུངས་བཞག་པའི་གནད་འདི་ཡི་རིགས་ནི་མ་ཤེས་པ་ཞིག་ནི་ཡང་ནི་གཅིག་གུ་གུ་རེ་དང་འདི་ཡང་བསྡུས་ནས་དང་མདོར་བསྡུས་ནས་པའི་སྟོན་ལུགས་གཅིག་ལ་ཡང་ཨེ་ནི་བཏང་སྲུང་དག་སྤེལ་བཞི་ཟེར་གསུངས་པ་ཡིན་པ་རེད་བཏང་བ་སྲུང་བ་དག་པ་སྤེལ་བ་ཟེར། ཅེ་ན་ད་དེ་ཡང་ཨེ་ནི་ལུས་ལོངས་སྤྱོད་དགེ་རྩ་འོ་དེ་གསུམ་པོ་དེ་ཨེ་ནི་གུ་འདི་བཏང་ལུགས་གཅིག་སེམས་ཅན་མཐའ་དག་གི་ཆེད་དུ་དམིགས་ནས་ལུས་གཏོང་བ་ལོངས་སྤྱོད་གཏོང་བ་དགེ་རྩ་གཏོང་བ།

ད་ད་ལྟ་སྙིང་པོ་འདི་བསླབ་བཏུས་ཁ་ཐུག་ལ་ཡང་གཏང་སྲུང་དག་སྤེལ་བཞི། ད་རིམ་པ་ཕྱེ་ནས་ནི་གསུངས་ཡོང་བ་ཡིན་པ་རེད། ད་དེ་ལ་ཡང་བདག་གི་ལུས་དང་ལོངས་སྤྱོད་དང་དགེ་བ་དུས་གསུམ་སྐྱེས་པ་རྣམས་སེམས་ཅན་ཀུན་ལ་གཏང་བ་དང་དེ་བསྲུང་དག་པ་སྤེལ་བའོ། ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་དེ་གསུམ་པོ་དེ། ནི་གཏང་བ་དང་བསྲུང་བ་དང་དག་པ་དང་སྤེལ་བ་ཟེར་ནས་བ་ད་དེ་བཞི་པོ་དེ་གི་ཐོག་ནས་ནི། ད་དེ་བཞི་པོ་དེ་ལ་བསྡུས་ནས་ནི་ཉམས་ལེན་བྱེད་དགོས་པ་རེད།

ཕ་གིའི་དུས་ལ་བབ་པའམ་ད་དུས་ལ་བབ་པ་སྟེ་མདོར་ན། སྟངས། དཔེར་ན་མིག་གཏོང་མིག་སྦྱིན་པ་གཏོང་ཡ་སོགས་རོ། ཅིག་རང་གི་ཅིག་ཨེ་ནི་ཅིག་ཡན་ལག་ཉིང་ལག་ཐ་མ་པས་དངོས་གནས་དྲང་གནས་ལུས་ཡོངས་རྫོགས་པའི་གཏོང་དགོས་བྱུང་ན་ཡིན་ཕ་གིའི་ཕ་གིའི་དུས་ལ། དངོས་གནས་དྲང་གནས་པའི་ཁ་ཡོད་ལག་ཡོད་ཀྱི་ཕ་གིའི་ཕན་ཐོགས་ཡོད་བསྡད་པ་ཅིག་དང། ཡང། དགོས་པ་དེ་ལས་དགག་བྱ་ཆད་གསུམ་ལས་མེད་པར་བྱས་ནས་དེ་འདྲ་ཡིན་པ་ཡིན་ན་ཨེ་ནི་དངོས་སུ་གཏོང་ཡ་ཡོད་བྱས། རང་ལུས་གཏོང་ཡ། ང་རང་ཚོ་བོད་པའི་ནང་ལོགས་ལ་ཡ། ངས་ཡང་ད་ངོ་ཤེས་པའི་ནང་ལ། མི་གཉིས་གསུམ་མི་གཉིས་གསུམ་ཞིག་གིས་དངོས་གནས་བསམ་པ་རྣམ་དག་གི་ཐོག་ནས་མིག་སྦྱིན་པ་བཏང་གི་ཡིན་ཟེར་ནས་སྔ་མོ་ནས་ང་ཡ། ད་ཁོ་དུས་ཚོད་ཁོ་རང་པ་ད་གོ་སྐབས་ཡག་པོ་ཞིག་མ་བྱུང་བ་ལ་མོ་རང་བཞིན་མིག་སྦྱིན་པ་བཏང་གི་ཡིན་ཟེར་ནས་ངས་ང་དེ་ཁ་ཤས་ཞུས། བསམ་པ་རྣམ་དག་དག་དེ་ཡིན་ཞིག་ཚགས་པར་ནང་ལ་བཀོད་རོགས་ཞིག་ཟེར་ཡ་དེ་ཟེར་བ་མ་གཏོགས་སོ་སོ་གཏམ་སྙན་གྲགས་དེ་འདྲ་ལ་ཟེར་གི་ཡོད་མ་རེད།

དང། ད་ངས་ཡང་རེ་ཤིག་རལ་གྲི་ཕྲལ་ཏེ་བསམ་པ་རྣམ་དག་གི་དང་ཕན་པའི་བསམ་པ་ཁོ་ནས་ཀུན་ནས་བསླངས་ཏེ་སྦྱིན་པ་ད་ངས་རལ་གྲི་ཕྲལ་ཏེ་འོ་ད་ཡིན་རྒྱུ་ལུས་གཏོང་བ་ཟེར་ཡ་དེ་ཚོའི་ནང་ལ་ཡོད་འགྲོ་བ་ད་ང་རང་ཐོས་ཏེ་དངོས་སུ་བོད་སྐད་ཡང་གཏོང་མི་ནུས་པ་ཅིག་བཏང་ནས་དགག་བྱ་ཡོད་པ་ཡང་རྒྱུན་བཞུགས་ནས་སོང་བ་ནི་ཅི་ཞིག་རེད་ད་ཅིག་ཆུང་ངུའི་ཆེད་དུ་ཆེ་མི་གཏོང་ཡང་སོ་སོ་སུ་ཅོག་དེའི་ཉམས་ལེན་གྱི་གདེང་ཚོད་ཁྱད་པར་ཡག་པོ་ཞིག་མེད་པ་ཡིན་ན། ད་ཡང་ཁོ། དང་ཅིག། རླབས་ཆེན་པོ་གཞན་པའི་སྒྲུབ་ཡག་གི། ཨནི། རླབས་ཆེན་པོ་མང་པོ་ཅིག་པའི་སྒྲུབ་ཡག་གི། ཨནི། ད་ཅིག་ལུས་རྟེན་བཟང་པོ་འདི། ཡང་དགོས་པ་ཕྲན་ཚེགས་ལ་པའི་བཏང་པ་ཡིན་ནའི། ཡང་ཁོ། བཏང་བའི་ཐབས་ལ་མི་མཁས་པ་རེད། འོ་དེ་འདྲ་སོང་བ་ཡིན་དུས། ཆུང་ངུའི་ཆེད་དུ་ཆེན་པོ་བཏང་ན་འགྲིག་གི་མ་རེད། ད་ཅིག་དམན་པའི་ཆེད་དུ་ད་ནི་བའི་ག་རེ་ཟེར་མཆོག་བཏང་ན་འགྲིག་གི་མ་རེད། འདི་ཚོའི་གྲས་ནང་པ་སངས་རྒྱས་པའི་ཆོས་ཀྱི་འགྲོ་སྟངས་ངོ་མ་ནི་འདི་རེད་འདུག་བ། ཕ་གི་དངོས་སུ་གང་ཕན་པ་ཅིག་དང་གང་རླབས་ཆེ་བ་ཅིག་བསམ་བློ་བཏང་ཡ་རེད་མ་གཏོགས། ད་བའི་མཐའ་གཅིག་ཏུ་འདི་ཁོ་ན་བདེན་པ་ཅིག་ཡིན་ན་ཡུལ་དུས་གནས་སྐབས་གང་ལ་ཡིན་ནའང་ཡིན་རྒྱུ་ཡོད་པའི་སྐད་ཆ་བཤད་གི་མི་འདུག་བ། ཁོ་ཡུལ་དུས་གནས་ཚུལ་ཁོ་རང་ལྟ་གི་ལྟ་གི་ལྟ་གི་བྱས་ནས་ནི།

འོ་ད་ཨེ་ནི་ལུས་གཏོང་བ་ཟེར་རེད་འདུག་ཅེས་བྱ་བ་རེད། ད་ལོངས་སྤྱོད་གཏོང་བ་ནི་ད་ཤེས་གསལ་རེད་ད་སྦྱིན་པ་དང་ནི་ད་ཅིག་ཉམ་ཐག་པ་ལ་ཡང་དངོས་གནས་ད་ནི་ད་ཅིག་ཅིག་སྦྱིན་པ་གཏོང་ཡ་ཟེར་མཁན་དེ་ཡ་ཅིག་ད་བྱང་ཆུབ་སེམས་དཔའི་སྦྱིན་པ་ལ་ལན་ལ་མི་རེ་བ། ད་ཅིག་རྣམ་སྨིན་དང་ལན་དེ་འདྲ་ལ་མི་རེ་བ་ཕན་པའི་བསམ་པ་ཁོ་ནས་ཀུན་ནས་བསླངས་ཏེ་ཨེ་ནི་མདོར་ན་བའི་རང་དོན་ཡིད་བྱེད་ཀྱི་བའི་དྲི་མས་མ་བསླད་པའི་ཐོག་ནས་ཨེ་ནི་གཞན་ལ་ཡང་ད་སྦྱིན་པ་གཏོང་བ། ལུས་ལོངས་སྤྱོད།

ཞེ་ཐག་པ་ནས་རང་ལ་པའི་ལེགས་པའི་ཆ་གང་ཡོད་པ་དེ་ནི་སྙིང་ཁུང་རུས་པའི་སྟེང་ནས་བཙལ་བའི་བསམ་པ་དང་སྙིང་སྟོབས་ཀྱི་ཐོག་ནས་གཞན་ལ་གཏོང་ཡག་དང་ལུས་ལ་བསྲུང་དགོས་ཡག་ལབ་པ་དེ་འདྲ་ཡིན་པ་རེད། ད་དེ་ནས་སེམས་ཅན་རྣམས་ཀྱིས་ལོངས་སྤྱད་པའི་ཕྱིར་ལུས་ལ་སོགས་པ་བསྲུང་བར་བྱ། མ་བསྲུངས་ལོངས་སྤྱོད་གང་ལས་འོང། གར་མི་སྤྱོད་པ་ཅི་ཞིག་བྱིན། དེ་བས་སེམས་ཅན་ལོངས་སྤྱོད་ཕྱིར། དགེ་བའི་བཤེས་གཉེན་མི་གཏོང་ཞིང་མདོ་སྡེ་དག་ལ་རྟག་ལྟ་བས་ལུས་ལ་སོགས་པ་བསྲུང་བར་བྱ། ད་ཡང་ཕ་གི། ཕྱོགས་གཅིག་ནས་ཕ་གི་དུས་ལ་མ་བབས་ན་ཨེ་ཡང་ཅིག་ལུས་དེ་བསྲུང་དགོས་པ་དང་དེ་ཙམ་དུ་མ་ཟད་པའི་རྣམ་མཁྱེན་སྒྲུབ་ཡག་གི་ལུས་འདི་ཨེ་ནི་ཨེ་ད་ག་རེ་ཞུ་རེད། ཨེ་ད་ཚེ་འདི་ཙམ་དུ་མ་ཟད་པའི་ཚེ་རབས་ཕྱི་མ་རྣམས་སུ་ཡང་དེ་འདྲའི་གི་པའི་སྤྱོད་པ་རླབས་ཆེན་པོ་སྒྲུབ་ཐུབ་ཡག་གི་ལུས་པའི་རྟག་ཏུ་པའི་ཐོབ་ཐུབ་ཡག་དེ་འདྲའི་གི་དོན་དག་ལ་ཡང་ཨེ་ནི་དེའི་རྒྱུ་ཚོགས་ལ་བསླབ་དགོས་ཡག་ད་ག་ནང་བཞིན་གི་ཨེ་ནི། དེ་བཞིན་དུ་ལོངས་སྤྱོད་ནི་རེ་དང་ཆིག། རང་ལ་ལོངས་སྤྱོད་མེད་ན་དབུལ་བ་ཅིག་དངོས་སུ་བས་དབུལ་བ་སེལ་ཡ་ཅིག་གི་ཐབས་ཤེས་ཀྱི་བྱེད་སྙིང་འདོད་ན་ཡང་བྱེད་ཡ་མེད་འདྲ་བོ་ཅིག་ཆགས་ཀྱི་ཡོད་པ་ཡིན་དུས་གར་མི་སྤྱོད་པ་ཅི་ཞིག་བྱིན་སོ་སོ་རང་གི་ལོངས་སྤྱོད་པ་གར་མི་ཡིན་ན་གང་མི་ཡིན་ན་གང་ཡིན་ན་གང་ཡིན་ན་གང་མི་འགྲོ། ཡག་པོ་ཤེས་ཀུན་ཏུ་འདི་ད་ག་ད་བྱིན་བྱེད་དངོས་པོ་རང་ཉིད་ལ་ཡ་ད་ད་མེད་ན་ཅིག་བྱིན་ཐུབ་ཡ་ཅིག་དངོས་སུ་བོད་སྐད་སྦྱིན་ཡག་ཅིག་གོ་སྐབས་བྱུང་བ་ཡིན་ན་ཁོ་སྦྱིན་ཐུབ་ཡག་མེད་པ་ཡིན་དུས་ཙང་ནས་ལོ་འདི་ཚོའི་དོན་དག་ལ་ཡང་ནི་རེ་དང་ཅིག་ལོངས་སྤྱོད་འཕེལ་ཡག་གི་དང་རྒྱུ་ཚོགས་བསོད་ནམས་བསགས་དགོས་གོ་རེ་དེ་འདྲ་ལ་ཡང་ནི་དགེ་བའི་བཤེས་གཉེན་ལ་བསྟེན་ནས་དེ་འདྲའི་གི་ཐོག་ནས་ཡང་ནི་ཅིག་ཚོགས་བསགས་སྒྲིབ་སྦྱོང་གི་ཐོག་ནས་མདོར་ན་བའི་ལུས་བདེ་བ་དང་ཚེ་རབས་ནས་ཚེ་རབས་བའི་ལུས་ཐོབ་ཐུབ་ཡག་དང་རེ་དང་ཡང་ནི་ད་ག་ནང་བཞིན་གི་བའི་ལོངས་སྤྱོད་བའི་འཕེལ་ཐུབ་ཡག་ལོངས་སྤྱོད་བའི་སྲུང་ཐུབ་ཡག་དེ་འདྲ་བྱེད་དགོས་གོ་རེ་སོགས་དགེ་བ་སྲུང་ཡག་དེ་རེད་མིན་འགྲོ་དགེ་བའི་བཤེས་གཉེན་མི་གཏོང་ཞིང་མདོ་སྡེ་དག་ལ་རྟག་བལྟ་བས་ལུས་ལ་སོགས་པ་བསྲུང་བར་བྱ། ད་ནི་མདོར་བསྟན་ནས། ཕྲན་བུའི་རྒྱས་པར་བཤད་པ་ལ་ཡང་དེ་ལ་ལུས་བསྲུང་གང་ཞེ་ན། གནོད་པར་འགྱུར་བ་སྤང་བ་སྟེ་ལུས་བསྲུང་བ་ཟེར་ཡ་དེ་ག་རེ་ཟློས་ལབ་ན། ར་གཅིག་གོ་མཚོན་རུ་གཅིག་གོན་ནས་ལུས་བསྲུང་བའི་གེགས་ཅི་སྟེ་རེ་མི་འདུག་བ། ལུས་བསྲུང་བ་ཟེར་ཡ་དེ། ཚེ་རབས་ནས་ཚེ་རབས་ལ་ཡང་བཟང་པོའི་ལུས་མུ་མཐུད་ནས་བདེ་བ་འཕེལ་ཡ་གཅིག་པས་ཚེ་འདིའི་དབང་དུ་བྱས་པ་ཡིན་ན་ཡང་ཅིག་ནད་མེད་པ་དང་གཅིག་པའི་ལང་ཚོ་བདེ་བ་དང་དེ་འདྲའི་གཅིག་གི་བས་ཡོང་ཡ་ལ་དོན་དག་རེ་ཡང་ཨེ་ནི་དགེ་བ་སྒྲུབ་དགོས་རེད། དག་ཅིག་སོ་སོའི་པའི་ཚེ་པའི་ཐུང་ངུ་འགྲོ་ཡ་དེ་གཞན་ལ་པའི་དང་སྲོག་གཅོད་པ་ལ་སོགས་པ་དེ་འདྲས་ཀྱི་བྱས་པ་ཡིན་ན་ཚེ་ཐུང་ངུ་འགྲོ་གི་ཡོད་པ་ཡིན་དུས་ཙང་ནས་སྲོག་གཅོད་པ། གཞན་ཚེ་ཐར་དང་དེ་འདྲས་ཀྱི་ཐོག་ནས་ཡིན་ན་ལུས་བསྲུང་ཡ་དེ་དུག་བསྲུང་མི་འགྲོ་བ། དེ་ལ་ལུས་བསྲུང་གང་ཞེ་ན་གནོད་པར་འགྱུར་བ་སྤང་བ་སྟེ། དེ་ཀུན་གང་གིས་ཐོབ་ཅེ་ན། འབྲས་བུ་མེད་པའི་སྤྱོད་སྤངས་པས། གསུངས་ནས། ལུས་བསྲུང་བ་དེ་ག་རེ་ཟེར་ན།

ཕྱི་ཉིན། རང་ཅིག་བོད་ཀྱི་སྐྱོན་ཡོན་དེ་ནི་ཤེས་པའི་ད་དྲན་པ་དེ། བརྟན་པོ་ཡོད་ན་ལ་ཡ་དེ་ནི་རིག་པའི་ད་མཁྱེན་པའི་ཁ་རོག་རེད་ཁྱེད་ཉིན་ད་བོད་ཀྱི་སྐྱོན་ཡོན་རིག་པ་དེ་ཤེས་ནས་དེ་ནི། ལས་དེ་དང་དེ་སྒྲུབ་སྙིང་འདོད་པས་ལས་དེ་དང་དེ་ལ་ཡ་ཅིག་སེམས་ནས་བས་དགའ་བོ་ད་སེམས་ནས་གུས་པ་ཡོང་ཡ་རོག་དེ་གོ་རི་སོང་ཡིན་ད་དྲན་པ་ཤིན་ཏུ་གུས་ལས་འབྱུང། གུས་ནི་ཞི་བའི་ཆེ་བ་ཉིད།

བྱས་ནས་ད་གང་འདྲ། དེའི་མཉམ་བཞག་རྩེ་གཅིག་པའི་མཉམ་བཞག་གསུམ་གྱི་བ་ཡིན་ནའང་དེ་འདྲའི་འབྲས་བུ་ད་གང་འདྲ་དོན་ལ་ཡང་དག་བྱེད་པའི་ངེས་པ་ཐོབ་པ་ཅིག་དང། ཨེ་ནས་བློ་ཐོད་ལ་པའི་བློ་རྩེ་གཅིག་པ་རུ་ཞེ་སྡང་དང་ཡིད་ཆེས་པའི་རྩེ་གཅིག་པ་རུ་གུ་གུ་རིགས་གསུང་བ་དེ་འདྲའི་མེ་ཏོག་དག་དེ་ནས་ཕྱི་རོལ་གཡོ་བ་ལྡོག་པ་ཡིས་སེམས་ནི་ཞི་ལས་མི་གཡོ་ཞིང། ཀུན་ཏུ་མི་རྒོད་འཇམ་པ་དང་རན་ཅིང་མཉེན་པར་སྨྲ་བ་ཡིས་སྐལ་ཅན་སྐྱེ་བོ་འདུན་པར་འགྱུར། གཟུང་བར་འོས་པའང་སྐྱེ་བར་འགྱུར། འདི་ནི་གཟུང་འོས་མ་ཡིན་ན་འཇིག་རྟེན་རྒྱལ་བའི་མྱུ་གུ་བརྙས། ཐལ་བས་གཡོགས་པའི་མེ་བཞིན་དུ་སེམས་ཅན་དམྱལ་ལ་སོགས་པར་བསྲེག། དེ་ཕྱིར་རྒྱལ་བས་སྡོམ་པའི་མདོར། གང་གིས་སེམས་ཅན་མ་དད་འགྱུར་དེ་ནི་བསྒྲིམས་ཏེ་རྣམ་སྤང་ཞེས་དཀོན་མཆོག་སྤྲིན་ལས་བཀའ་སྩལ་ཏོ། བྱས་ནས་བ་ད་ཨེ་ནི། དེ་འདྲའི་གི་དང་སེམས། དེ་བཞིན་དུ་དང། ལུས་ངག་གི་པའི་ཉེས་སྤྱོད་སྡོམ་ཡག་དེ་འདྲའི་དང། ལུས་ངག་ཡིད་གསུམ་གྱི་པའི་ཉེས་སྤྱོད་སྡོམ་ཡག་གི་དང། རྐྱེན་རུ་གཙོ་བོ་གཅིག་དེ་དང་སེམས། འཕྲོ་རྒོད་བྱིང་རྒོད་དེ་འདྲའི་གི་པའི་གཞན་དབང་དུ། གཞན་དབང་དུ་འགྲོ་བ་དེ་ཕར་བཀག་ནས་པའི་སེམས་རྩེ་གཅིག་པ་པའི་གནས་ཐུབ་ཡག་གི་དེ་དགོས་རེད་སོང་ཡིན་འདྲ། ད་ག་ན་ཤིང་གི་གཅིག་གི་ཉེས་སྤྱོད་འདྲའི་གང་ལ་ཡང་པའི་འཇུག་འགྲོ་ཞིག་དང། བག་ཡོད་ལེའུ་ནས་གསུང་བ་ནང་བཞིན་བྱས་ནས་དེ་ཚེ་ཤིང་བཞིན་གནས་པར་བྱ་ཟེར་འདི་མེད་འགྲོ་སེམས་ཀྱི། སེམས་ནི་ཞི་ལས་མི་གཡོ་ཞིང་ཀུན་ཏུ་མི་རྒོད་འཇམ་པ་དང། རན་ཞིང་མཉེན་པར་སྨྲ་བ་ཡིས་གསུང་བ་ནང་བཞིན་བྱས་ནས་དེ་འདྲའི་གི་པའི་ཉེས་པར་གཡོ་བའི་ཁ་ཐུག་ལ་ལམ་སང་པའི་གཉེན་པོ་སླེབས་པར་བྱས་ནས་བསྲུང་དགོས་རེད་ད་ཉེས་པ་དེ་བསྲུང་ནས་ཨེ་ནི། སེམས། དང་ཅིག། གང་དག་དགེ་བ་ལས་པའི་མི་གཡོ་བ་ཅིག་བྱེད་དགོས་རེད་སོགས་ཡང་འདྲའོ། དེ་ནི་མེད་འགྲོ་སེམས། དེ་བཞིན་དུ་ཞེས་གཏམ་སྨྲ་བ་དང་འདི་ཚོའི་གྲས་ལ་ཨེ་ནི། གང་དག་རན་པ་དང་ཨེ་ནི། ཐབས་ལ་མཁས་པ་ཅིག་དགོས་རེད། མདོར་ན་ཨེ་ནི། དཀོན་མཆོག་སྤྲིན་གྱི། མདོ་སྡེ་དཀོན་མཆོག་སྤྲིན་ལས། ཨེ་ནི་འོ། གང་གིས་སེམས་ཅན་མ་དད་འགྱུར། དེ་ནི་བསྒྲིམས་ཏེ་རྣམ་སྤངས་ནས། རྣམ་པར་སྤང་དགོས་ཀྱི་རེད་ཟེར་ནས་གསུངས་ཡོད་རེད་ཟེར་ནས། འོ་ད་འདི་ཁུངས་འདི་དྲངས་འདུག་བ། ཞེ་ན་འོ་ད་བྱང་ཆུབ་སེམས་དཔའ་ཟེར་ཡག་དེ། དང་ཅི། མདོར་ན་བྱང་ཆུབ་སེམས་དཔའ། གང་དག་ཕན་སེམས་ཅན་གྱི། མི་ཞིག་ཡིན་པ་ཡིན་ན། གཞན་ལ་ཡང་དག་ཕན་བཏགས་ཀྱི། ཕན་བཏགས་དགོས་ཀྱི་ཡོད་པ་ཡིན་དུས། དང་ཅི་གཞན། ཕན་བཏགས་སའི་ཡུལ་དེ་དག། ལ་ཅིག་ཕ། ཅེས་སོ་སོ་པའི་གཅིག་པའི་ཁ་དན་བསྒྲོད་ཡ་སོགས་བྱས་ན་ཡག་པོ་ཡོང་བ་རེད་ག་ད་ཕན་བཏགས་ས་དེ་དག་ག་སོགས་བོད་སྐད་རན་པ་ཅིག་ཕན་བཏགས་ས་དེ་ལ་དེའི་བློ་ལ་ཡ་བོད་སྐད་འཇུག་པོ་ཅིག་བྱེད་དགོས་ཡ་དེ་གོ་གལ་ཆེན་པོ་བྱེད་དགོས་འདུག་ག་ཨོ་དེ་འདྲ་ཡོང་བ་ཡིན་དུས་ས་ནས་སྤྱོད་འཇུག་ནས་གཤམ་ནས་མ་སྤྱོད་འཇུག་ནས་གསུང་གི་ཡོད་རེད་ལ་ག་ད་ཅིག་སེམས་ཅན་མི་དགའ་བ་སེམས་ཅན་གཞན་མི་དགའ་བ་ཅིག་མ་དད་པར་འགྱུར་ཡ་ཅིག་མི་བདེ་བ་འགྱུར་བྱེད་ཡ་གི། ཨེ་ནི། པའི་བྱ་སྤྱོད་གང་དང་གང་ཡོད་པ་དེའི་དེ་ཤེས་པར་བྱས་ནས་དེའི་དེ་སྤང་དགོས་རེད། ད་དེ་གསུང་གི་ཡོད་རེད། འོ་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོས་ཨེ་ནི། དང་འཇིག་རྟེན་བརྙས་པ་པའི་དང་འཇིག་རྟེན་ག་སོགས་ཕ་གིའི། གང་དག་པའི་མཐོང་ཚུལ་མི་ལེགས་པ་ཡང་དེ་ཚོས་བྱས་དེ་ཨེ་ནི་བྱེད་རྒྱུ་ཡོག་མ་རེད་དེ་གསུང་བཞག། འདི་ནི་བདག་ལུས་བསྲུང་བ་སྟེ་ཟེར་ནས་ད་དེ་ནས་སྨན་དང་གོས་ལ་སོགས་བཅས་པས། བདག་ལ་སྲེད་པས་ལོངས་སྤྱད་ན་ཉོན་མོངས་བཅས་པའི་ལྟུང་བར་འགྱུར། ལེགས་བྱས་དག་ལ་བརྩམ་པར་བྱ། ཐམས་ཅད་ལ་ཡང་ཚོད་རིག་བྱ། དེ་ལྟའི་བསླབ་པའི་གཞི་འདི་ལས་འདི་ཡི་ལོངས་སྤྱོད་བསྲུང་མི་དཀའ། ད་འོ་ལུས་བསྲུང་ཡག་གི་ཨེ་ནི་འོ་ཆ་རྐྱེན་རུ་ཟེར་ན་མི་འདུག་དེ་འདྲའི་གི་ཨེ་ནི་སྨན་དང་གོས་ལ་སོགས་པ་དང། འོ་དེ་གི་དེ་ཨེ་ནི་ལོངས་སྤྱད་པའི་གནས་སྐབས་ལ་ཡང་ཨེ་ནི་འོ་དང་རང་དོན་གི་བསམ་པས་ཨེ་ནི་ལོངས་སྤྱོད་རྒྱུ་ཡོག་མ་རེད། སྲེད་ཞེན་གྱི་སེམས་ཅན་མཐའ་དག་ལ་པའི་ལུས་ལོངས་སྤྱོད་འབྲས་བུ་དང་བཅས་པ་བཏང་ཟིན་པའི་རྗེས་ལ་བཏང་པའི་སེམས་ཅན་གཞན་གྱིས་དབང་བའི་རྫས། གལ་ཏེ་པའི་སེམས་ཅན་གཅིག་གིས་པའི་བདག་གིར་བཟུང་ནས་ཡོད་པའི་གནས་སྐབས་ལ་ཡང་བདག་གིས་ལོངས་སྤྱད་ན། ཕམ་པ་འབྱུང་ཡག་གི་ཉེན་ཁ་རུ་བཟུང་ནས་གང་དག་ཡང་ཉིད་སྲེད་ཞེན་གྱི་བསམ་པས་ལོངས་སྤྱད་ན། ཉོན་མོངས་བཅས་པའི་ལྟུང་བ་འཕོག་གི་རེད། ཉོན་མོངས་ཅན་གྱི་ལྟུང་བ་འཕོག་གི་རེད་གསུངས་ཡོད། ལེགས་བྱས་དག་ཐམས་ཅད་ལ་ཡང་ཚོད་རིག་བྱ།

དེ་ཁོ་ནའི་ཆེད་དུ་དམིགས་པ་མ་གཏོགས་ཅིག་རང་དོན་གྱི་ཨེ་ནི་དེ་དང་ཅིག་རྣམ་སྨིན་བཟང་པོ་ཡོང་ཡག་ལ་ཡ་ཨེ་ནི་དམིགས་ནས་དེ་འདྲས་ཀྱི་བའི་སྲེད་པས་ཀུན་ནས་བསླངས་ཏེ་དེ་འདྲས་ལ་ཡ་ག་བསམ་པ་ཡིན་ན་ཨེ་ནི་དགེ་བ་དེ་མ་དག་པར་འགྲོ་ཡོད་ཨ་དེ་འདྲས་ཡིན་པ་ཡིན་དུས་དེ་དང་ཅིག་དགེ་བ་སྐྱོན་ཅན་འགྲོ་ཡོད་ཨ་བྱང་ཆུབ་སེམས་དཔའི་དགེ་བ་ཉམས་འགྲོ་ཡོད་ཨ་དེ་འདྲས་ཡིན་པ་ཡིན་ས་ནས་དེ་དང་ཅིག་ཨེ་ནི་དགེ་བ་དེ་འདྲས་ཀྱི་དང་སྲེད་པ་སྲེད་པས་མ་བསླད་པ་བྱས་ནས་སྲེད་པ་སྤངས་པའི་སྒོ་ནས་དགེ་བ་ཀུན་ཏུ་བསྲུང་བར་འགྱུར། དེ་བཞིན་དུ་འགྱོད་པར་ཡང་ནི་མི་བྱ་སྟེ།

ཉོན་མོངས་རྣམ་པར་སྦྱངས་ནས་མདོར་ན་བའི་ཚོགས་བསགས་སྒྲིབ་སྦྱོང་གི་ཐོག་ནས་གཙོ་བོ་བའི་རང་ཅིག་སྒྲིབ་སྦྱོང་གི་ཐོག་ནས་བའི་རྒྱུད་དག་པར་བྱེད་དེ། འོ་ཨེ་ནི། ལུས་དག་པར་བྱེད་པ་དེ་ལ་ཟེར་བ་རེད། ཉོན་མོངས། མ་རེད། རྫོགས་སངས་རྒྱས་ཀྱི་གསུང་ཚུལ་དུ་འབད་པ་མེད་ན་ངན་འགྲོར་འགྲོ། འོ་དེ་འདྲ་ཡིན་པ་ཡིན། ལུས་དག་པར་བྱེད་པ་དེ་དང། གང་ཡིན་ན་ད་ལུས་ཀྱི་པའི་ཉེས་སྤྱོད་ཀྱི་དབང་དུ་མི་གཏོང་བ་ཨེ་ནི། ལུས་འདི་ནི་རང་ཅིག་གང་དག་པའི་དགེ་བ་ལ་བཀོལ་ནས་ཨེ་ནི། དགེ་བ་སྒྲུབ་པའི་རྐྱེན་དུ་ཁོ་ན་ལ་འགྲོ་ཐུབ་ཡག་བྱས་པ་ཡིན་ན་ལུས་དག་པར་དེ་བསྲུང་བར་མི་འགྲོ། འབད་པ་མེད་ན་ངན་འགྲོར་འགྲོ། བཟོད་ཅིང་ཐོས་པ་བཙལ་བར་བྱ་དེ་ནས་ནགས་སུ་གནས་པར་བྱ། འོ་དེ་འདྲ་བའི་ཚུལ་ཉམས་སུ་ལེན་པ་ལ་ཡང་ད་ལྟ་སྡིག་པ་སྡིག་པ་དང་ཉོན་མོངས་རྣམ་པར་སྦྱོང་བ་ལ་སྦྱོང་ཚུལ་ཤེས་དགོས་དེ་ལ་ཐོས་དགོས།

མཉམ་པར་བཞག་ལ་བརྩོན་བྱ་ཞིང་མི་སྡུག་ལ་སོགས་བསྒོམ་པར་བྱ། རེ་དང་ཅིག། ཞེ་སྡང་དང་འདོད་ཆགས་དང་དེ་འདྲས་ཀྱི་ད་ཨེ་ནི། བུ་གའི། སྡིག་པའི་སེམས་མི་འབྱུང་ཡག་གི་ཆེད་དུ་ནི་མི་སྡུག་པ་བསྒོམ་པ་དང། ཅིག་ད་ག་ནང་བཞིན་གྱི་ཅིག་བྱམས་པ་བསྒོམ་པ་ལ་སོགས་པ་འདི་ཚོའི་ཐོག་ནས་ནི་ལུས་དག་པར་བྱེད་དགོས་པ་རེད་གསུངས་ཡིན་པ་རེད། ད་འཚོ་བ་ཡོངས་སུ་དག་པ་དེ་ག་རེ། ལོངས་སྤྱོད་ཡོངས་སུ་དག་པ་དེ་ཡིན་ས་རེད། ཡང་དག་འཚོ་བ་སྦྱངས་པ་ཡིས་ལོངས་སྤྱོད་དག་པར་ཤེས་པར་བྱ། ལོག་འཚོས་མ་བསླད་པའི་ལོངས་སྤྱོད་དེ་ལོངས་སྤྱོད་དག་པ་ཟེར་ཡ་དེ་ཨེ་དང་ཅིག་ཨེ་ནི། དབང་ཡོད་བཤུ་གཞོག་མགོ་སྐོར་བསླུ་ཁྲིད་དེ་འདྲས་ཀྱི་ཐོག་ནས་བསྒྲུབས་བཞག་པའི་ཨེ་ནི་ལོངས་སྤྱོད་དེ་མ་དག་པའི་ལོངས་སྤྱོད་ཡིན་པ་རེད། ས་དེ་འདྲས་ཡིན་པ་ཡིན་དུས་དེ་ཚོའི་གྲས་དེ་ནི་ལོག་འཚོའི་འཚོ་བ་ཆགས་ཏེ་ལོག་འཚོའི་ལོངས་སྤྱོད་ཆགས་ཏེ་ཀྱི་བ་དེ་འདྲས་འགྲོ་བའི་སྟབས་ལོག་འཚོས་མ་བསླད་པ་ཅིག་དགོས་ཀྱི་རེད་གསུངས་ཡོད། ཡང་དག་འཚོ་བ་སྦྱངས་པ་ཡིས་ལོངས་སྤྱོད་དག་པར་ཤེས་པར་བྱ། ད་དེ་ནས་དགེ་བ་དག་པ་ཟེར་ཡག་དེ་ག་རེ་ཟེར་བ་རེད་ཟེར་ན། སྟོང་པ་སྙིང་རྗེའི་སྙིང་པོ་ཅན་བསྐྱེད་པས་བསོད་ནམས་དག་པར་འགྱུར་བ། ཨེ་ནི་བདེན་འཛིན་གྱི་དམིགས་གཏད་བཤིག་ནས། དེ་ནས་འབྲས་བུ་ཆོས་ཐམས་ཅད་པའི་བདེན་སྟོང་བདེན་སྟོང་སྒྱུ་མ་ལྟ་བུར་ཤེས་པའི་ཐོག་ནས་ནི་ཉམས་ལེན་བྱས་ནས་མདོར་ན་པའི་ཤེས་རབ་ཀྱིས་ཟིན་པའི་ད་དམིགས་མེད་ཀྱི་ཤེས་རབ་ཀྱིས་ཟིན་པའི་དགེ་བ་དེ་ནི་དག་པ་རེད། དེ་ཡང་ཨ་ནི་ད་ཅིག་སྙིང་རྗེས་ཟིན་པ་ཞིག་བྱུང་བ་ཡིན་ན་ཨེ་ནི་པའི་རྣམ་མཁྱེན་གྱི་རྒྱུ་ལ་འགྲོ་ཐུབ་ཀྱི་ཡོད་པ་ཡིན་དུས་ཟེར་ནས་དགེ་བ་དག་ལུགས་དེ། མདོར་ན་པའི་སྟོང་ཉིད་སྙིང་རྗེའི་སྙིང་པོ་ཅན་གྱི་ལམ་ལ་ཡང་ཉམས་ལེན་བྱེད་དགོས་ཉམས་ལེན་གྱིས་ཟིན་པ་ཞིག་དགོས་རེད་གསུངས་ཡོད་པ་རེད། སྟོང་པ་སྙིང་རྗེའི་སྙིང་པོ་ཅན་བསྐྱེད་པས་བསོད་ནམས་དག་པར་འགྱུར། གཟུང་བར་བྱ་བ་རབ་མང་ལ། འདི་ནི་ཉུང་ན་འདིས་ཅི་བྱ། ཤིན་ཏུ་ངོམས་པ་སྐྱེད་མ་ཡིན་དེ་ཕྱིར་འདི་ནི་འཕེལ་བར་བྱ། ད་དེ་ནས་བཏང་བསྲུང་དག་སྤེལ་སྤེལ་བ་དེ་ཡིན་པ་རེད། ད་སྤེལ་བ་དེ། ལ་ཨེ་ནི་གཟུང་བར་བྱ་བ་རབ་མང་ལ། ད་ནི། ད་ཏོག་ཙམ་སོ་སོའི་ཚོད་ལ་བྱས་པ་ཡིན་ན། ད་ང་རང་ཚོའི་བསྒྲུབ་བྱ་རྣམ་མཁྱེན་འདི་པའི་ཡོན་ཏན་མཐའ་ཡས་པ། ད་ཅིག་སྐྱོན་མཐའ་དག་བསལ་བའི་ད་ཡོན་ཏན་པའི་ད་ག་ད་མཐའ་མེད་པ་ཅིག་གི་འབྲས་བུ་ཡིན་པ་རེད། དེ་སྒྲུབ་བྱེད་ཀྱི་ཐེག་པ་ཆེན་པོའི་ལམ་དེ་ཡང་ད་ཅིག་ག་ད་ཡོན་ཏན་གྱི་ཐོག། ཡོན་ཏན་གྱི་ཚོགས་མཐའ་དག་ནས་གྲུབ་ཡ་གཅིག་དང་སྐྱོན་གྱི་རིགས་མཐའ་དག་སེལ་ཡ་གཅིག་གི་ལམ་གཅིག་སོང་བ་ཡིན་དུས་རེ་དང། དེ་འདྲའི་རེ་བས་དང་གཅིག་ལམ་དང་འབྲས་བུའི་རེ་དང་གཅིག་ཡོན་ཏན་པའི་རྒྱ་ཆེ་ཞིང་པའི་མུ་མེད་པ་དེ་འདྲའི་ཞིག་ད་སྒྲུབ་ཡ་དེ་ལ་ཡ་ཨེ་ནི་རེ་དང། པའི་ལམ་པའི་མདོར་བསྡུས་པ་རུ་པའི་མདོར་བསྡུས་གཅིག་གི་ཐོག་ནས་ཡོང་ཐུབ་ཡ་ཁག་པོ་རེད། རེ་དང་གཟུང་བར་བྱ་བ་དེ་རབ་ཏུ་མང་པོ་ཡོད་པ་ཡིན་དུས། ཨེ་ནི། ལམ་ཉི་ཚེ་བ་གཅིག་གིས་ཡོང་གི་མ་རེད། འདི་ནི་ཉུང་ན་འདིས་ཅི་བྱ། དེ་འདྲ་ཡིན་པ་ཡིན་དུས་ཤིན་ཏུ་ངོམས་པ་སྐྱེ་བར་མི་བྱ། ཤིན་ཏུ་ངོམས་པ་སྐྱེད་མ་ཡིན། དེའི་ཕྱིར་འདི་ནི་འཕེལ་བར་བྱ། ད་སྤེལ་དགོས་རེད། ད་ཉུང་ཤས་ཉི་ཚེ་བ་རུ་གཅིག་གིས་ཆོག་མི་ཤེས་པ་གོང་ནས་གོང་དུ་སྤེལ་དགོས་རེད་ད་བཏང་བསྲུང་དག་སྤེལ་གྱི་སྤེལ་བ་དེ་ད་ལུས་སྤེལ་བ་ལོངས་སྤྱོད་སྤེལ་བ་དགེ་རྩ་སྤེལ་བ་བྱས་ད་དེ་ལ་ཡ་དེ་ལ་ལུས་འཕེལ་གང་ཞེ་ན། ལེ་ལོ་མེད་དང་སྟོབས་སྐྱེད་ཡིན། ད་ལུས་ཀྱི་ལུས་འཕེལ་བར་བྱེད་ནས་ད་ལུས་སྟོབས་དང་ལྡན་པ་རུ་ཅིག་དགེ་བ་གང་བསྒྲུབ་པ་ལ་ཡང་ཅིག་བཀོལ་བཟོད་པ་རུ་དེ་དེ་བཞིན་ས་ལས་གསུངས་རྒྱུའང་མིན་འགྲོ་དེ་ལ་ལུས་འཕེལ་གང་ཞེ་ན་ལེ་ལོ་མེད་དང་སྟོབས་སྐྱེད་ཡིན། སྟོང་ཉིད་སྙིང་རྗེའི་སྙིང་པོ་ཅན་སྦྱིན་པས་ལོངས་སྤྱོད་འཕེལ་བར་འགྱུར། ཨ་ནི། ད་ཅིག་སྦྱིན་པ་དེ།

གང་ཡང་དགེ། ཚད་མའི་རང་བཞིན་མཚན་འཛིན་གྱི་མཚན་འཛིན་གྱི་པའི་དམིགས་པས་མ་བསླད་པ་གཅིག་དང། ཨེ་ནི། ད་ག་རང་བཞིན་གྱི་ཨེ་ནི། པའི་སྙིང་རྗེས་ཟིན་པར་བྱས་ནས་དང། སྟོང་ཉིད་ག་ཟེར། བྱམས་ཀྱི་བྱང་ཆུབ་སེམས་ཀྱིས་ཟིན་པར་བྱས་ནས་ཨེ་ནི་སྦྱིན་པ་བཏང་བ་ཡིན་ན་འོ་ད་ཨེ་ནི། དེའི་ཨེ་ནི། ག་ཟེར་རིགས་པའི་སྦྱིན་པ་དེ་པའི་ལོངས་སྤྱོད་པའི་འབྲས་བུ་སངས་རྒྱས་མ་ཐོབ་བར་ལ་ཡང་ཨེ་ནི་པའི་གོང་ནས་གོང་དུ་འཕེལ་དེ་ཡང་འབྱུང་གི་ཡོད་པའི་ཆ་ནས་གསུངས་ཡོད་པ་འདྲ། སྟོང་དང་སྙིང་རྗེའི་སྙིང་པོ་ཅན་སྦྱིན་པས་ལོངས་སྤྱོད་འཕེལ་བ་ཡིན། བརྩོན་དང་བསམ་པ་བརྟན་པར་ཡང་དང་པོར་ནན་ཏན་བྱས་ནས་ནི་སྙིང་རྗེ་མདུན་དུ་བཞག་ནས་ནི་དགེ་བ་སྤེལ་ལ་ནན་ཏན་བྱ། ད་དེ་ལོངས་སྤྱོད་སྤེལ་བ་ད་དེ་དགེ་བ་སྤེལ་བ་དེ། བརྩོན་འགྲུས་ཀྱི་སྟོབས་བསྐྱེད་ནས་བརྩོན་འགྲུས་ཀྱི་སྟོབས་བསྐྱེད། ད་དེ་ནས་པའི་སེམས་དམིགས་པ་ལ་དགེ་བའི་དམིགས་པ་ལ་པའི་རྩེ་གཅིག་ཏུ་གནས་པར་བྱེད་པའི་ཞི་གནས་ཀྱི་བུ་ཡོད་ད་གྲོགས་དང་བཅས་ཏེ་བརྩོན་དང་བསམ་པ་བརྟན་བྱས་ནས་གཅིག་པུ་དང་ཡིན་མིན་དེ་གང་ཞིག་འདི་ད་གང་ལྟར་དགེ་བའི་དམིགས་པ་ལ་བས་བློ་རྩེ་གཅིག་ཏུ་བས་གནས་པར་བྱེད་ཡ་གཅིག་ད་ལུས་བས་ལུས་ཀྱིས་བས་རེ་ད་བས་ག་སོགས་རེ་བས་དང་བ་ཡང་བ་དེ་འདྲི་གཅིག་གི་སྟེང་ནས་ད་གང་ལྟར་ཡིན་ཡིན་ཨ་ནི་བས་དགེ་བ་ལ་བས་རྩེ་གཅིག་ཏུ་བས་ནན་ཏན་དུ་བརྩོན་ནས། སྙིང་རྗེ་མདུན་དུ་བཞག་ནས་ནི་དགེ་བ་སྤེལ་ལ་ནན་ཏན་བྱ། སྙིང་རྗེ་མདུན་དུ་བཞག་པ་དེ་སྙིང་རྗེ་བས་ལྷུར་ལེན་སྙིང་རྗེ་ལ་བས་གཙོ་བོ་བྱས་ནས་དགོངས་ཀྱི་ཡིན་ན་དེ་ཡིན་ནི། དགེ་བ་སྤེལ་ཡག་དེ། བས་ལུགས་འདི་རེད་གསུངས་ཡིན་པ་རེད། འོ་དེ་གཞན་ཡང་ཡིན། བཟང་པོ་སྤྱོད་པའི་ཆོ་ག་བཞིན་ཕྱག་འཚལ་ལ་སོགས་གུས་པར་བྱ། དད་པ་ལ་སོགས་རྟག་ཏུ་གོམས། བྱམས་དང་སངས་རྒྱས་སོགས་དྲན་བྱ། དུས་རྣམས་ཀུན་ཏུ་སེམས་ཅན་དོན། དུས་རྣམས་ཀུན་ཏུ་སེམས་ཅན་དོན། ཆོས་ཀྱི་སྦྱིན་པ་ཟང་ཟིང་མེད། གསུངས་ནས། འོ་ད། ཅིག། བཟང་པོ་སྤྱོད་པའི་ཆོ་ག་ནི། འདི་མདོ་ཕལ་ཆེན་གྱི། མདོ་ཕལ་པོ་ཆེའི་སྐབས་ནས་གསུངས་བྱས་པས། ཨེ་ནི་བཟང་པོ་སྤྱོད་པའི་སྨོན་ལམ་གྱི་རྒྱལ་པོའི་སྐབས་ནས་འབྱུང་བ་ནང་བཞིན་གྱི། ཅིག་ཡན་ལག་བདུན་པའི་ཆོ་ག་བྱེད་ཡ་འདྲ་བོ། གཞན་ཡང་ཨེ་ནི་ཅིག། དེ་བཞིན་གཤེགས་པ་ལ། དེ་བཞིན་གཤེགས་པ་སྲས་དང་བཅས་པ་ལ་དམིགས་ནས་དད་པ་བསྒོམ་ཡ། ཨེ་ནི་བྱམས་པ་དང་ཅིག་སངས་རྒྱས་རྗེས་སུ་དྲན་པ་དང། ཨེ་ནི་དུས་ཀུན་ཏུ་སེམས་ཅན་གྱི་དོན་དུ་ཨེ་ནི་ཆོས་དང་ཟང་ཟིང་གི་སྦྱིན་པ་བྱ་ཡ། འོ་ད་འདི་དེ་ཨེ་ནི། བས་དགེ་བ་གོང་ནས་གོང་དུ་སྤེལ་ཡ་གི་ཐབས་ཚུལ་འདི་དེ་རེད་གསུངས་ཡིན་པ་རེད། བྱང་ཆུབ་སེམས་ནི་མདོར་བསྡུ་ན་བསོད་ནམས་འཕེལ་བའི་རྒྱུ་ཡིན་ནོ། མདོར་བསྡུ་ན། ཕན་པའི་སེམས་ཀྱིས་སེམས་ཅན་མཐའ་དག། ཡོན་ཏན་མཐའ་དག་དང་ལྡན་པའི་ཡོན་ཏན། སྐྱོན་མཐའ་དག་བྲལ་ཞིང་ཡོན་ཏན་མཐའ་དག་དང་ལྡན་པའི་སངས་རྒྱས་ཀྱི་ས་ལ་འགོད་འདོད་ཀྱི་བསམ་པ་དེ། བསོད་ནམས་འཕེལ་ཡག་གི་རྒྱུ་མཐར་ཐུག་པ་དེ་དེ་རེད། བྱང་ཆུབ་སེམས་ནི་མདོར་བསྡུ་ན་བསོད་ནམས་འཕེལ་བའི་རྒྱུ་ཡིན་ནོ། ལྟར་ཚིག་དེ་ཨ་འགྱུར་ལགས་ན་མདོར་བསྡུས་ན་བྱང་ཆུབ་སེམས་དེ་བསོད་ནམས་འཕེལ་བའི་རྒྱུ་མཐར་ཐུག་པ་དེ་རེད་གསུངས་ཡོད་པ་རེད། གྲུབ་པ་ཡང་དག་སྤོང་རྣམས་ཏེ། བག་ཡོད་པ་དང་མ་བྲལ་ཞིང་དྲན་པ་དང་ནི་ཤེས་བཞིན་དང་ཚུལ་བཞིན་དུ་ནི་སེམས་པའོ། བསླབ་པ་ཀུན་ལས་བཏུས་པའི་ཚིག་ལེའུར་བྱས་པ་མཁན་པོ་ཞི་བ་ལྷས་མཛད་པ་རྫོགས་སོ། བསླབ་བཏུས་རྩ་བ་དེ་ཡིན་ཏེ།

ད་བྱས། མྱང་འདས་ལ་ཡང་ད། དེ་དམན་པའི་མྱང་འདས་དང་མི་གནས་པའི་མྱང་འདས་ཟེར་ནས་པའི་མྱང་འདས་མཆོག་ཞེས་ཡོད་པ་ཡིན་དུས་ཨ་འདས་དེ་མྱ་ངན་ལས་འདས་པ་མཆོག། མདོར་ན་པའི་སྲིད་ཞི་གཉིས་ཀ་ལོག་ལ་སྲིད་ཞི་མཐའ་ལ་མི་གནས་པའི་མྱང་འདས་ཟེར་ཡ་རེད། སངས་རྒྱས་ཀྱི་གོ་འཕང་དེ་སྲིད་ཞི་མཐའ་ལ་མི་གནས་པའི་མྱང་འདས་ཡིན་པ་རེད། ད། དམན་པའི་མྱང་འདས་ཉན་རང་ཚོས་ཐོབ་བསྡད་ཡ་གི་ཉན་རང་དགྲ་བཅོམ་པས་ཐོབ་བསྡད་ཡ་གི་མྱང་འདས་དེ་ཞི་བ་ཕྱོགས་གཅིག་པ་ལ་ལྷུང་བསྡད་ཡོད་པ་ཡིན་དུས་སྲིད་ཞི་མཐའ་ལ་མི་གནས་པའི་མྱང་འདས་ཆགས་ཡོད་མ་རེད། ཉོན་མོངས་པའི་མྱ་ངན་ལས་འདའ་ནི་ཉོན་མོངས་པའི་མྱ་ངན་ལས་འདས་པར་ཉོན་མོངས་པ་བྲལ་བར་ཉོན་མོངས་པ་སྤངས་པ་ཚར་སྤངས་ཚར་པ་རེད་དེ་ཡིན་ནི། དེ་དག་ཅིག་ད་ལྟ་འདི་ཞི་བ་ཕྱོགས་གཅིག་པའི་འཇིགས་པས་ཟིན་ནས་བསྡད་ཡོད་པ་ཡིན་དུས་ས་ནི་ཞི་བ་ཀ་ས། སྲིད་ཞི་མཐའ་ལ་མི་གནས་པའི་མྱང་འདས་དེ་མེད་པར་བྱས། ད་འང་འདི་ནི་བྱང་ཆུབ་བྱང་ཆུབ་ཆེན་པོ་ཅིག། དེ་འདྲའི་འབྲས་བུའི་བྱང་ཆུབ་དེ་ཨེ་ནི། དེ་དག་བྱང་ཆུབ་དེ་ཨེ་ནི། བྱང་ཆུབ་དེ་ལ་སེམས་པ། དེ་ཡང་བའི་རང་གཅིག་པུ་མ་ཡིན་པར་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་བྱང་ཆུབ་དེ་ལ་འགོད་འདོད་ཀྱི་བསམ་པ་བྱས་ནས། འོ་དེ་འདྲ་བྱེད་པ་ཡིན་དུས་དེ་འདི་འདྲ་བའི་བྱང་ཆུབ་སེམས་དཔའ་ལ་དཔའ་བ། བྱང་ཆུབ་སེམས་དཔའ། དཔའི། འབྲེལ་སྒྲ་སྦྱར་ནས། འབྲེལ་སྒྲ་དེ་གི། འོ་ད་དེ་འདི་འདྲ་བའི་བྱང་ཆུབ་སེམས་དཔའ། དེའི། དེ་དག་བྱང་ཆུབ་སེམས་དཔའ་དེ་དག་གིས་བྱང་ཆུབ་སེམས་དཔའི། ནི་སྤྱོད་པ། ད་འདིའི་སྤྱོད་པའམ། དེ་དག་གིས་ནི་ཞིག་བསླབ་ཡང། ཉམས་ལེན་བྱེད་ཡང། འོ་དེའི་ནི་ཚུལ་སྟོན་པས། ད་ཉམས་ལེན་གྱི་ཚུལ་ལས་བརྩམས་ཏེ།

རྒྱ་གར་སྐད་དུ་བོ་དྷི་སཏྭ་ཙརྱ་ཨ་བ་ཏཱ་ར། བོད་སྐད་དུ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ལ་ཕྱག་འཚལ་ལོ། འོ་དེ། ང་རང་ཚོས་ད། བཀའ་འགྱུར་པོ་ཏི་བརྒྱ་ཙམ། བསྟན་འགྱུར་པོ་ཏི་ཉིས་བརྒྱ་དང་ཉི་ཤུ་རྩ་ལྔ། བསྟན་འགྱུར་འདིའི་ནང་ལ་ཡང་པོ་ཏི་རེ་ཟུང་རེ་ཟུང་ཞིག་ད་ཡོད་ན་མ་གཏོགས་གཞན་ཚང་མ་ལོག་རྒྱ་གར་སྐད་དུ་མ་གཏོགས་རྒྱ་ནག་སྐད་དུ་བྱས་ཡོད་མ་རེད། དེ་དངོས་ཡོད་གནས་ཚུལ་ཆགས་བསྡད་པ་རེད། ང་ཚོ་ཚང་མ་ལོག་ད་ཅིག་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པའི་ད་ནང་པ་སངས་རྒྱས་པའི་ཆོས་དང་འབྲེལ་བའི་རིག་གཞུང་འདི་རྒྱ་གར་ནས་དར་བསྡད་པ་ཅིག་དང་རྒྱ་གར་དང་འདྲ་བ་ཞག་ཡོད་བསྡད་པ་ཅིག་དུས་གཅིག་ཅང་ད་མོ་ར་ཇི་དེ་སའི་ཁོང་ཨ་མདའི་བཞུགས་ཡོད་རེད་ད་དགུང་ལོ་གོང་རེད་ད་ད་ལོ་དགུང་ལོ་བརྒྱ་ཐམ་པ་ཕེབས་པ་འདྲ་མོ་ར་ཇི་དེ་སའི་དགུང་ལོ་བརྒྱ་ཐམ་པ། བྱས་ནས་བ་ད། ཁོང་སྔོན་མ་རྒྱ་གར་ལ་སྲིད་བློན། གནང་ནས། དེ་དུས་བ་སྲིད་བློན། གནང་ཚར་རྗེས་ལ་ངས་ཡིག་རིགས་ཕུལ་རེད། ནམ་རྒྱུན་ད་སྲིད་བློན་གནང་ཚར་བ་ལ་སྲིད་བློན་གསར་པ་ད་ཆགས་པའི་ཁུ་ཐུག་ལ་ངས་ཡིག་རིགས་ཕུལ་དགོས་པ་རེད། བྱས་པ་མོ་ར་ཇི་དེ་སའི་ཡིན་ནའི་སྲིད་བློན་གནང་པའི་ཁུ་ཐུག་ལ་ཡང་ངས། ཡིག་རིགས་ཕུལ་རེད་ནི། དེའི་བཀའ་ལན་དེ་ནང་ལོགས་ལ་ཡང་ཨེ་ནི། བོད་ཀྱི་རིག་གཞུང་དང་རྒྱ་གར་གྱི་རིག་གཞུང་འདི། ཨེ་ནི། བྱང་ཆུབ་ཀྱི་ཤིང་གཅིག་ལས་སྐྱེས་པའི་ཨེ་ནི་ཡལ་ག་གཉིས་རེད།

ས་བར་ལོག་ན། བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པའི་རིག་གཞུང་དེ་རིང་ཁ་སང་ང་རང་ཚོས་ད་ལྟ་བརྩིས་བསྡད་ཡག་གི་རིག་གཞུང་དེ་ནང་པའི་ཆོས་དང་འབྲེལ་བསྡད་པ་བྱེད་ཀྱི་ཡོད་རེད། བོད་ལ་ཡང་ནང་པའི་ཆོས་དར་ཚར་བའི་རྗེས་ལ་ཨེ་ནི་གཞི་ནས་ཅིག་དང་ཅིག་མིའི་གོམས་གཤིས་གསར་པ་ཅིག་འདུག་ས་ཡག་ཆགས་ནས་དེའི་ཐོག་ནས་ཡག་ད་སྐྱེས་ཤིང་གྲུབ་པའི་རིག་གཞུང་ཅིག་ཆགས་བསྡད་འདུག་བ་དེ་སོང་བ་ཡིན་དུས་ནང་པའི་ཆོས་དང་འབྲེལ་རིག་གཞུང་ཟེར་གྱི་ཡོད་རེད། ནང་ཆོས་མ་དར་གོང་ན་ང་ཚོ་བོད་པའི་རིག་གཞུང་མེད་པ་མ་རེད་བོད་པའི་རིག་གཞུང་ཡོད་རེད། གལ་སྲིད་འདི་ཕལ་ཆེར་རྩུབ་ཉམས་ཅན་དང་བཙན་ཉམས་ཅན་རྩུབ་ཉམས་ཅན་གྱི་ཕལ་ཆེར་ཡོད་ས་རེད། དེ་ནས་ག་ལེ་ག་ལེ་ལ་ཡང་ནང་ཆོས་འདྲེས་ནས་ཡོང་དུས་རྩ་བའི་ང་རང་ཚོ་བོད་ཀྱི་སྔ་རབས་ནས་མ་ཡོད་བསྡད་མཁན་གྱི་རིག་གཞུང་འདི་བོད་པའི་སྙིང་སྟོབས་བོད་པའི་དཔའ་ངར་ད་བོད་པའི་ཅིག་ད་ག་སོ་རེད་བས་དཔའ་བློ་བ་ཤོར་བས་ད་ག་འདྲ་ཅིག་དཔའ་བོའི་དཔའ་བོའི་ཉམས་འདྲ་བ་ཡོད་བསྡད་མཁན་འདི་ད་ཡིན་ས་ད།

ཨོ་ཨོ་ཟེར་བྱས་ཤིང་ཨེ་ནི་བོད་པའི་སྐུ་དང་ལོ་ཡག་གི་སྙིང་ག་ཞེ་དྲག་ཡོད་རེད། དཔེ་ན་ང་ཚོ་རྒྱ་བོད་གཉིས་ཀྱི་འབྲེལ་བ་ལ་ཆ་བཞག་པ་ཡིན་ནའི་དུས་སྟོད་དང། རྒྱ་ནག་ཅིག་ཆེན་པོ་ཧོར་གྱི་དབང་བསྒྱུར་བའི་སྐབས་དང། མན་ཇུའི་སྐབས་དང་དེ་ཚོའི་སྐབས་ལ་ཡང། རྒྱལ་པོ་ཚོས་བོད། བོད་ཀྱི་ཆོས་ལ་དགའ་པོ་བྱས། ཨེ་ནི་བོད་པའི་ཆོས་ལ་ཡིད་ཆེས་བྱས། བོད་པའི་ཆོས་ཉམས་ལེན་བྱས། ཨེ་ནི་བོད་པའི་བླ་མ་ཚོ་ལ་ཡ་དཔེ་ཞེ་པོ་ཅིག་གིས་བོད་སྐུར་སུས་དང་བོད་མཐོང་རོགས་ཤ་ཆེ་ན་ཡོད་འདུག་ཨེ་ནི་བོད་པ་ཚོ་ཕན་ཡང་ཤོག་ཤེས་ཨེ་ནི་རྒྱ་ནག་གོང་མའི་དབང་རོགས་བོད་པའི་སྒང་ལ་དགའ་རབ་སླེབས་ཡོད་འདུག་དཔལ་དེ་ནི་དང་དུ་ལེན་བྱེད་ང་ཚོ་བྱེད་རོགས་ཆ་ཚང་སྐྱེས་ཨེ་ནི་བོད་རྒྱ་ནག་གོང་མའི་ཁྲིག་ལ་ཡ་གཅིག་ཐོབ་གོ་ས་རོགས་ཅིག་དང་གཅིག་གསོན་རས་རོགས་གི་ཟེ་ར་རང་པའི་ཁྲེ་ལ་རང་བྱས་བྱས་འགྲོ་བསྡད་ཀྱི་འདུག་ག། ད་ཡང་རྒྱ་མི་བོད་པའི་དཔེ་དགོན་པ་གཏོར་རེད་བ་རྒྱ་མི་དམག་མི་ཡོང་བྱས་དཔེར་ན་ཨ་མདོ་རྒྱ་རྒྱུད་ལ་ཡ་བོད་མི་རྡོག་ཅིག་གཉིས་ནང་ལོག་ལ་དཔེ་དགོན་པ་ཚར་མང་པོ་མེ་བསྲེགས་དང་གཏོར་རེད་བ་རེད་དེ་འདྲས་ཀྱི་དཔེ་གཅིག་ད་དཔེར་ན་བར་ལམ་གུང་ཁྲན་གྱི་གསར་བརྗེ་ལ་ཡ་ད་བོད་པ་དཔེ་རུབ་ཅིག་ད་སྡུག་སྦྱོང་བཏང་ཡོང་རེད་ད་བོད་པ་ཞེ་པོ་ཅིག་ད་བོད་པ་བརྩབས་ཡོང་རེད་དེ་འདྲས་ཅིག་གི་རྟོག་ཆ་ཞེས་པ་ག་དུག་ལ་བོད་པ་དངོས་གནས་འདི་དྲག་པོ་བྱས་ཐུབ་མེད་ཅིག།

ང་ཚོ་གླིང་གི་དཔའ་རྟུལ་ཟེར་ཡ་ཅིག་བཤད་སྲོལ་གྲུབ་མྱོང་ང། དེ་ནི་ཕྱི་ནས་བོད་པའི་མི་རིགས་ལ་ཅིག་ཁོ་རང་ཕལ་ཆེར་དེ་གཏིང་གི་བོད་པ་ཡོད་བསྡད་པ་ཅིག་དང་ཡང་རིག་རྩལ་ཆེན་པོ་དེ་འདྲ་ཞིག་གཏན་གཏན་རེད་དེ་ཡོད་རེད། ད་དེ་འདྲའི་གྲུབ་ཞིག་ཡོད་པའི་ཐོག་ལ་ཨེ་ནི་ནང་པ་སངས་རྒྱས་པའི་ཆོས་དེ་མ་གཏོགས་སླེབས་ཡོང་དུས་ཨེ་ནི། བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ཟེར་དེ་ཨ་རེད་མདོར་ན་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད། མ་རྒན་སེམས་ཅན་ཐམས་ཅད་ཟེར་དེ་ཡག་གི་ཨེ་ནི་གོམས་གཤིས་ཤིག་འདུག་སེམས་ལ་སླེབས་ཡོང་བསླབ་བྱ་ཞིག་འདུག་སེམས་ལ་སླེབས་ཡོང་དུས་ཨེ་ནི་གཞི་རྩའི་མིའི་དཔེ་སྙིང་སྟོབས་དང་རྣམ་དཔྱོད་ཤུགས་ཆེན་པོ་ཡོད་པའི་ཐོག་ལ་ཨེ་ནི་ཡ་རབས་ཀྱི་སྤྱོད་པའི་བསླབ་བྱ་དེ་སླེབས་ཡོང་དུས་ད་བོད་པའི་རིག་གཞུང་ཟེར་ཡག་གི་ང་ཚོ་བོད་པའི་ངོས་ནས་འཛམ་བུ་གླིང་འདིའི་སྒང་ལ་ཡ་ངོམ་ཆོག་པ་དེ་ལྟར་བྱུང་འདུག་ག་ད་དེ་འདྲ་ཡིན་པ་ཡིན་དུས། འོ་ད་ང་རང་ཚོ་དཔེ་ཆ་ག་རེ་གང་ལ་ཡིན་ནའང་རྒྱ་གར་སྐད་དུ་ཟེར་ནས་ཐོན་ཡོང་ཡང་འདུག་ཟེར་རེད་རྒྱ་གར་སྐད་དུ། ང་ཚོའི་རྒྱ་མིའི་གྲོགས་པོ་ཁ་ཤས་བོད་པའི་ཕལ་ཆེར་བསམ་བློ་སྐོར་རྒྱ་གར་སྐད་དུ་བྱས་ཏེ་ཏོག་ཙམ་མ་བདེ་མེད་འགྲོ་བསམ་གྱི། རྒྱ་མིའི་འདོད་པ་ལ་ཡ་རྒྱ་ནག་སྐད་དུ་བྱ་ཞིག་ཕལ་ཆེར་སྒུག་ཡོད་རེད་ཁོ་ཡོང་མ་རེད། རྒྱ་གར་སྐད་དུ་ད་བོ་དྷི་སཏྭ་ཙརྱ་ཨ་བ་ཏཱ་ར་བོད་སྐད་དུ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ད་འདི་སྒྲིབ་བྱེད། འདི་བསྟན་བཅོས་ཀྱི་མཚན་བྱེད། ཁྱོད་ད་འདི་དངོས་གནས་ང་རང་ཚོ་དཔེ་ཆའི་ནང་ལོག་ལ་ཡ། མགོ་ལ་ཡ་རྒྱ་སྐད་རྒྱ་གར་སྐད་སྨོས་ཡ་འདི་མི་སྐད་ལ་བག་ཆགས་འཇོག་ཡའི་ཆེད་རེད། རེད། སྐད་ལ་བག་ཆགས་འཇོག་ཡའི་ཆེད་ཡིན་པ་རེད་ལ། ཨེ་ནི་ལོ་ཙཱ་བའི་བཀའ་དྲིན་དྲན་ཡ་རེད་གསུངས་ཡ་འདི་དངོས་གནས་རེད་འདུག་བ། ཨོ་དེ་རིང་ཁ་སང་ང་རང་ཚོའི་ཅིག། ཕྱི་རྒྱལ་མི་མི་རེད་ཐུག་པས་འདིར་བལྟས་བཞག་བྱས་ན་ཡང་ཨ་འདྲ་ཕྱི་རྒྱལ་གྱི་མི། སྒོབ་སེ་ལུང་པ་ནས་ཡོང་སྒོབ་སེ་ལུང་པ་འདྲ་མི་འདྲ་ནས་ཡོང་བསྡད་པའི་མི་དགའ་རབ་ཅིག་ཡོད་རེད་ད་ག་ནས་ཤེས་པས་ན་རྒྱ་ནག་ནས་རྒྱ་མི་དགའ་རོགས་ཅིག། ད་རྒྱ་རིགས་མང་པོ་ཞིག་འདུག་སེ་སླེབས་བསྡད་ཡོད་རེད། ཏང་སྐད་ཀྱི་སྐད་བསྒྱུར་བྱེད་སྐད་བརྡ་འཕྲོད་ལ་མ་བྱུང་ཙང་དཀའ་ལས་ཞེ་པོ་རྒྱག་གི་འདུག་པ། རང་ང་རང་ཚོས་ཅིག་ཉམས་ལེན་བྱེད་ཡག་གི་དང། རྒྱ་གར་མཁས་པའི་རྒྱ་གར་རྒྱ་གར་གྱི་རྒྱ་གར་ནས་ཡོང་བསྡད་པའི་ནང་པ་སངས་རྒྱས་པའི་ཆོས་དེ་རྒྱ་གར་སྐད་རང་ལ་ཡོད་པ་ཡིན་ན། ང་ཚོའི་སྐད་བརྡ་མ་འཕྲོད་པའི་དཀའ་ངལ་ག་ཚོད་ཡོང་གི་རེད། རེད་དེ་ཡིན་ནི་སྔོན་གྱི་དང་ཆོས་རྒྱལ་བཀའ་དྲིན་ཅན། ཨེ་ནི་ལོ་ཙཱ་བ་བཀའ་དྲིན་ཅན། མདོར་ན་བའི།

འདིའི་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་བ་དོན་དག་འདི་ནི་བོད་པའི་སྐད་ཁོ་རའི་སྟེང་ནས་ཆ་ཚང་འགྲེལ་བཤད་རྒྱབ་ཐུབ་ཡག་ཅིག་དང་འགྲེལ་བཤད་རྒྱབ་ཐུབ་པ་ཙམ་དུ་མ་ཟད་པའི་གོ་བ་དེ་ཞིབ་པོ་ཅིག་གསལ་པོ་ཡོད་པའི་སྐད་ཅིག་འདུག་བ། ཨ་ད་དབྱིན་ཇི་ཕལ་ཆེར་དབྱིན་ཇི་མིན་འགྲོ་ཨ་ད་ཀོན་ཟི་ཟེར་ཡག་ཞིག་ཡོད་རེད་ད་ལྟ་ཁོང་གཤེགས་ཚར་མེད་འགྲོ་བྱས་ན་ཨོ་ད་ཕར་ཕྱིན་གཞུང་ཞིག་དང་བསྒྱུར་བསྡད་མཁན་ཅིག་མཁས་པ་ཞིག་འདུག་མཁས་པ་ཅིག་འོ་ཁོང་གིས་ཨ་ནི།

བཤད་ཡོད་ར་རེད་བ། དེ་འདྲ་བཤད་ཡོད་ར། བྱེད་ཚུལ་ཙམ་ནི་གང་ལྟར་ཡང་ཡིན་ང་རང་ཚོ་བོད་པའི་སྐད་འདི་དངོས་གནས་དྲང་གནས་ཀྱི་རེད་དང་ཁོ། སྐད་ཕྱུག་པོ་ཅིག་དང། རླབས་ཆེན་པོ་ཅིག་རེད་དེ་ཡོད་རེད། ཨེ་ནི་གཉིས་ནས་ང་རང་ཚོ་ཡོན་ཏན་ཅིག་ལ་ཡང། རྒྱ་མི་དང་ཅིག་ཨ་ད་བཀའ་འགྱུར་དང་དེ་འདྲ་བའི་བཅོམ་ལྡན་འདས་ཀྱི་མདོ་མང་པོ་ཨ་ད་རྒྱ་ཡིག་ནང་ཡོད་པའི་ཚུལ་ཕྲད་དེ། དམིགས་བསལ་བྱས་ནི་ཡང་སྦྱངས་བསྡད་པ་རིས་སུ་བྲི་མ་གཏོགས་སྤྱིར་བཏང་ནང་པའི་ཆོས་ཤེས་པ་ཙམ་གྱིས་རྒྱ་ཡིག་ཤེས་པ་ཙམ་དང་ནང་པའི་ཆོས་ཤེས་པ་ཙམ་གྱིས་འདིས་ནི་ཡང་གོ་ཐུབ་མེད་པའི་བཟོ་ཞིག་འདུག་བ། ཁ་བཤད་པའི་ཡི་གེའི་མན་འདྲ་དེ་མེད་དོ་དེ་བས་ཡིག་ཀློག་བྱས་ནས་དོན་དག་ཤེས་ཐུབ་མི་འདུག་ཟེར་ནི་མང་པོས་ཟེར་བསྡད་ཀྱི་འདུག་བ། ང་ཚོ་ཕལ་ཆེར་དེ་བོད་སྐད་ཀྱི་ནང་ཀློག་ལ་ཡ། ད་སོ་སོའི་རང་ཅིག་རྩ་བའི་མིང་གཞུང་གི་འགྲོ་སྟངས་གཞུང་གི་ཁོག་མི་ག་ཚོད་རེད།

ཁེ་ཕན་རུ་གཅིག་རེད་བཞག་ད་དེ་འདྲ་ཡིན་པ་ཡིན་དུས་མདོ་དོན་ཡང་ཉིད་ད་ལོ་ཙཱ་བའི་བཀའ་དྲིན་བཤད་དགོ་ཡ་ད་དེ་དངོས་གནས་གསུངས་པ་ནང་བཞིན་རེད་ལ་བཀའ་དྲིན་ཆེན་པོ་ཞེ་པོ་ཞིག་རེད་བཞག་བོད་ཀྱི་སྔ་མོའི་དཔེ་རང་ད་ཅིག་དཀའ་ལས་རྒྱག་མཁན་འདི་ཡིན་དེ་དཔེ་སྙིང་སྟོབས་ཡོད་བསྡད་པ་དཔེ་ལས་ཀ་ཕྲག་ལ་བཀལ་ནས་དངོས་གནས་དྲང་གནས་དཔེ་བརྩོན་འགྲུས་ཡོད་བསྡད་མཁན་རླབས་ཆེན་རེད་བཞག་ཧུམ་ཧུམ། ད་བྱས་ནས་ཧུམ་དེ་ནས་བྱང་ཆུབ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ལ་ཕྱག་འཚལ་ལོ་ཟེར་བསྡད་ཡ་དེ། ནི། དེ་ཡིན་པ་རེད་འགྱུར་ཕྱག་ཡིན་པ་རེད། གཙོ་བོར་མདོ་སྡེའི་སྡེ་སྣོད་ཀྱི་དགོངས་འགྲེལ་ཡིན་པའི་ཆ་ནས་ཨེ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཕྱག་ཡུལ་ལ་བཟུང་བྱས་ནི་ད་འགྱུར་ཕྱག་བྱས། ད་དེ་ནས་གཞུང་རང་བཤད་པ་ལ་ད་ཐོག་མར་ཨེ་ནི་བར་ས་རེད། ཐོག་མར་དགེ་བ་ཀླད་ཀྱི་དོན་བར་དུ་དགེ་བ་གཞུང་གི་དོན་མཇུག་ཨེ་ནི་ཐ་མར་དགེ་བ་མཇུག་གི་དོན་ཟེར་ནི་ད་དོན་ཚན་ས་བཅད་རེད་བ།

ད་འགོག་ལམ་གྱིས་བསྡུས་པའི་ཨ་ནི་ཐེག་ཆེན་གྱི་ཆོས་དཀོན་མཆོག་ད་ཐེག་ཆེན་གྱི་འགོག་ལམ་གྱིས་བསྡུས་པའི་ཆོས་དཀོན་མཆོག་དེ་བྱས་ནས་དེ་ཡང་སངས་རྒྱས་ཀྱི་ཐུགས་རྒྱུད་ལ་ཡོད་བསྡད་པའི་ཨ་ནི་ཡེ་ཤེས་ཆོས་ཀྱི་སྐུ་དང་ད་ག་ནང་བཞིན་གྱི་སློབ་པ་འཕགས་པའི་རྒྱུད་ལ་ཡོད་བསྡད་པའི་ཨ་ནི་ད་ཅིག། དོན་དམ་སེམས་བསྐྱེད་ལ་སོགས་པའི་ད་འོ་ད་ཆོས་ཀྱི་སྐུ། རྗེས་མཐུན་པ་ཟེར་བས་ན། བྱས་ནས་འོ་ད་དེ་ནི་རི་བོའི་ད་ག་ན་ཡིན།

གང་འདྲ་ཡིན་ནའི་བོད་ཀྱི་བདེ་སྡུག་འདྲ་མི་འདྲ་མང་པོ་ཅིག་སྤྲོས་པའི་དབང་ལས་ཡོང་བསྡད་ཀྱི་ཡོད་བསྡད་པ་ཅིག་འདུག་བ། འདི་འདྲ་རེད་བ་ད་སྤྲོས་པ་ཉེ་བར་ཞི་བ་དེ་དེ་ལ་ལྟོས་ན་ཨེ་བདེ་བ་ཆེ་བ་འདུག་བ། འདི་འདྲ་ཡིན་པ་ཡིན་དུས་ཙ་ནས་འདི་འདྲ་རེད་བ་ད་ད་ཅིག་སྤྲོས་པའི་འོ་ད་འོ་མདོར་ན་འོ་དེ་ཁོ་ན་མ་ཡིན་བཞིན་དུ་དེ་ཁོ་ན་ཉིད་དུ་སྣང་བ་འདི་བག་ཆགས་དང་བཅས་པ་གཏན་ནས་ཞི་བ་ཟད་གཏན་ནས་ཞི་བའི་ཞི་བ་ཆོས་ཀྱི་སྐུ། ཨོ། དེ་ཡི་དབྱིངས་སུ་ཨེ་ནི། རང་ཅིག། སླར་ཨེ་ནི་བས་ལྡང་བ་མེད་པའི་ཚུལ་གྱིས་ཨེ་ནི། དུས་གཏན་དུ་བུ་གའི་མཉམ་པར་བཞག་སྟེ། དེ་འདི་གཅིག་ལ་ཡང་བདེ་བར་གཤེགས་པ་ཟེར་ལབ་ནི་ར་ཞིག་འདི། ད་གང་དག་ཨེ་ནི་བས་དང་སྤངས་པ་བདེ་གཤེགས་རྟོགས་པ་བདེ་གཤེགས་ཟེར་ནི་ད། རྣམ་འགྲེལ་ནས་གསུངས་པ་ནང་བཞིན་བྱས་ཏེ་རྒྱ་ཆེན་པོ་ཞིག་ཆགས་ཀྱི་ཡོ་རེད། དང་དེ་ལ། དང་དེ་འདྲ་འདྲ་བས་ན་སྤྲོས་པའི་ཆོས་དེ་ཡི་ཚང་མ་ལོ་ཉེ་བར་ཞི་ཐུབ་ཡ་ཅིག་ཡོ་རེད་ཟེར་ན།

ང་རང་ཚོའི་མི་ཚེའི་ནང་ལོགས་ལ་ཡ་གཅིག་ལས་ཀ་མང་པོ་གཅིག། གནས་ཚུལ་མང་པོ་གཅིག་ལ་ཡ། སྣང་ཚུལ་དེ་ལས་གཞན་པའི་གནས་ཚུལ་ཡོད་བསྡད་པ་མང་པོ་གཅིག་ཡོང་གི་འདུག་བ། དེ་ཡོད་ནས་ང་རང་ཚོ་མགོ་སྐོར་ཐེབས་ཡག་ཡོང་གི་ཡོད་བ་རེད། སྐྱག་རྫུན་ཟེར་ཡག་དེ་སྐྱག་རྫུན་བཤད་ནས་རེ་ད་གཅིག་བོད་ཀྱི་མི་ཚེ་སྐྱེལ་ཡག་གཅིག་འདུག་ཟེར་ནས་ཡོང་བསྡད་ཡོད་བ། ཁོ་སྣང་ཚུལ་དང་གནས་ཚུལ་རེ་ད་མི་མཐུན་པ་གཅིག། གནས་ཚུལ་ལ་ཡང་དོན་གཞན་དུ་གནས་ཏེ་ཡོད་རེད་དེ་ཡིན་ནའི་སྣང་ཚུལ་ལ་ཡང། ཡང་ན་པའི། ཆེད་དུ་གཉེར་ནས་པའི་ཀུན་སློང་བཅོས་ནས་ཡོང་དེ་ཡང་ཡང་དེ་མེད་ན་ཡང་ཁོ་རང་བཞིན་གྱི། ཁོ་གནས་སྟངས་དེ་དང་མི་འདྲ་ཅིག་གི་སྣང་ཚུལ་ཡོང་དེ་ཡང་ཅི། ཡོང་དེ་ཡོད་རེད་བ། སྣང་གནས་མི་མཐུན་པ་ཞིག་དེ་རིང་ཁ་སང་དཔེར་ན་ཚན་རིག་པ་ཚོས་ཐད་ནས་སྣང་གནས་མི་མཐུན་པ་འདི་བཤད་དེ་ཡོད་རེད་སྣང་གནས་མི་མཐུན་པའི་ཆ་ནས་ཨེ་ནི་རྩད་གཅོད་ཞིབ་པོ་བྱས་ནས་སྣང་ཙམ་དེས་མ་ཚིམས་པར་རང་རང་གི་སྡོད་ལུགས་ག་འདྲ་ཞིག་འདུག་བརྟག་དཔྱད་བྱས་ཡ་དེ་ད་ཚན་རིག་པའི་འགྲོ་སྟངས་རེད། ད་དེ་འདྲ་ཡིན་པ་ཡིན་དུས་ད་ནང་པ་སངས་རྒྱས་པའི་གཞུང་སྤྱི་ཡོངས་ནས་སྤྱི་བཏང་པའི་སྣང་གནས་དངོས་པོ་ལ་ཡང་སྣང་གནས་མི་མཐུན་པ་ཞིག་ཡོད་བསྡད་པ་འདི་ད་སྤྱི་ཡོངས་ཀྱི་ང་ཚོ་ཁས་ལེན་དུ་ཡོད་རེད་ད་འདི་ད་འོ་ན་སྣང་ཙམ་དེ་མ་ཡིན་ངེས་ཀྱི་དོན་གྱི་སྡོད་ལུགས་དེ་དང་དོན་གྱི་སྡོད་ལུགས་ག་འདྲས་ཞིག་ཡིན་མིན་ཨེ་ནི་བརྟག་དཔྱད་གཏོང་ཡ་དེ་ལ་ཡང་ད་རིམ་པ་མང་པོ་ཞིག་སླེབས་ནས་སེམས་ཙམ་པ་ཡིན་ནི་སེམས་ཙམ་པ་རང་གི་ཁོ་སྡོད་ལུགས་ཅིག་ཡང་ཅིག་བཙལ་གྱི་ཡོད་རེད་ད་གནས་ཚུལ་ག་འདྲས་ཡིན་མིན་ཅིག་ཅིག་བཙལ་གྱི་ཡོད་བཙལ་ནས་ཁོ་རང་གི་བློ་ལ་ཆུད་ཚོད་ཅིག་གི་གནས་ལུགས་ཅིག་བཤད་ཀྱི་ཡོད་རེད།

ཅིག་ཆགས་ཏེ་འགྲོ་བ་དེ་འདྲ་ཡིན་དུས་ད་སྟེ་མཐར་ཐུག་བདེ་བ་ཆེན་དེ་ལ་ལྷག་ལ་ལྟ། སྒྲ་མེད་པ་ཆེ་རུའི་ས་ནས་གནས་ལུགས་མཐར་ཐུག་རང་རང་གི་གྲུབ་མཐའ་ནས་གནས་ལུགས་མཐར་ཐུག་བརྩིས་པ་ཡིན་ན་ཡང་གནས་ལུགས་མཐར་ཐུག་ལ་སོང་མ་སོང་སྣ་ཚོགས་ཡོད་རེད་དེ། དབུ་མ་ཐལ་འགྱུར་བས་གསུངས་བཞག་ཡ་གི་གནས་ལུགས་དེ་གནས་ལུགས་མཐར་ཐུག་རང་ཡིན་པ་ཞིག་ད་རིགས་པས་དཔྱད་ཞིབ་བྱས་ནས་ཡོང་དུས་དེ་ལས་ཕྲན་བུ་ཅིག་བརྒལ་སོང་ན་ཨེ་ནི་ཁོ། གཏན་མེད་ལ་འགྲོ་ཡ་ཅིག་ཆགས་ཀྱི་ཡོད་པ་ཡིན་དུས་ཨེ་ནི། ད་དེ་ནས།

ཡོད་རེད་དེ་ཙམ་དུ་མ་ཟད་ཨེ་ནི་དངོས་པོ་གང་དང་གང་རང་དུས་ནས་དང། ཨེ་ནི་འཇིག་པའི་བདག་ཉིད་དུ་གྲུབ་ནས་མི་སྡོད་པའི་རང་བཞིན་དུ་ཡོད་དེ། དང་སྐད་ཅིག་གཉིས་པ་ལ་མ་བསྡད་པ་དེ་སྐད་ཅིག་གཉིས་པ་ལ་མི་སྡོད་ཡ་དེ་མ་སྐད་ཅིག་གཉིས་པ་ལ་མ་བསྡད་པ་དེ་སྐད་ཅིག་དང་པོའི་སྐབས་ནས་མི་སྡོད་པའི་རང་བཞིན་ལ་གྲུབ་ཟིན་པ་ཞིག་ཆགས་འདུག་ག། ལ། བྱས་ཙང་དངོས་པོ་གང་དང་གང་ཡིན་དེ་འདྲ་འདྲ་བས་ད་སྐད་ཅིག་དང་པོའི་རང་དུས་ནས་མི་སྡོད་པའི་རང་བཞིན་དུ་གྲུབ་སྟེ་གནས་ཏེ། དང། རྒྱུ་གཞན་ཞིག་གིས། རྒྱུ་གཞན་དག་ཞིག་གིས། ཨེ་ནི། རང་བྱས་པ་མ་ཡིན་པ། གསར་དུ་བྱས་པ་མ་ཡིན་པ། རང་སྐྱེད་བྱེད་ཀྱི་རྒྱུ་ཁོ་རས་བྱས་བཞག་པ་ཅིག་ཆགས་ཀྱི་འདུག། དེ་ཚོ་ནི་རྒྱུ་ལས་སྐྱེས་པའི་ཆོས་གང་ཡིན་ན་ཡང་ཁོ་གང་དག་ཡང་ཡིན་འཇིག་པའི་རང་བཞིན་དུ་གྲུབ་སྟེ་གནས་ཅིག། རང་ཁོ་བོ་སྐད་ཅིག་འཇིག་པ་མེད་པའི་ཚུལ་དུ་གནས་ཏེ་གནས་ཏེ་རྩ་བ་ནས་མེད་པ་ཡིན་པ་རེད། དེ་འདྲ་ཡིན་དུས་འདུས་བྱས་འདུས་བྱས་མི་རྟག་གོ། དེ་འདྲ་རེད་པས་ད་ཕྲ་བའི་མི་རྟག་པ་དེ་དེ་རིང་གི་ཚན་རིག་གི་ཐོག་ནས་བཤད་བསྡད་ཡ་ཅིག་གཅིག་པ་ཆགས་ཀྱི་ཡོད་རེད། འདུས་བྱས་མི་རྟག་པ། ད་ཟག་བཅས་ཐམས་ཅད་སྡུག་བསྔལ་བ། ད་མི་རྟག་པའི་རང་བཞིན་ཅན་སྤྱི་ཡོངས་ཀྱི་ཆ་ནས་འདུས་ཤིང་བྱེད་ཀུན་སྐད་ཅིག་མ་ཞེས་གསུང་བ་ནང་བཞིན་གྱི་ད་སྐད་ཅིག་མ་མི་རྟག་པའི་རང་བཞིན་ཅན་ཆ། ད་མི་རྟག་པ་དེ་ལ་ཡ། ཨེ་ནི། ད་འོ་ཡ། དེ་འདྲ་ཡིན་དུས་ད་འབྲས་བུ་དེ་རྒྱུ་ཡི་གཞན་དབང་ཅན།

རང་བྱེད། ཨཱ་ནི་ཟག་བཅས་ཞེས་བྱ་ནས། དེ་འདྲའི་འབྲས་བུ་དང། རང་ཟག་བཅས་ཀྱི་ཆོས་གང་དང་གང་ཡིན་ན་ཡང། ཨཱ་ནི་དེ། ཨཱ་ནི། རྒྱུ་ཡི་གཞན་དབང་ཅན་ཡིན་པའི་ཆ་ནས། ཨཱ་ནི་དེར་བསམ་བློ་བཏང་ཡོང་དུས། དང། རྒྱུ། ཉོན་མོངས་པའི་ཨཱ་ནི་དབང་གིས་གྲུབ་བསྡད་མཁན། རྒྱུ་ཉོན་མོངས་པ་དང། ད་ང་འདི་དེ་བས་ན་ཉོན་མོངས་པ་ལ་སྦྱར་བ་ཡིན་ན་ད་རྒྱུ་ཉོན་མོངས་པའི་དབང་ལས་གྲུབ་བསྡད་མཁན་ཅིག་སོང་བ་ཡིན་དུས་ཉོན་མོངས་པའི་གཞན་དབང་ཅན། ཉོན་མོངས་པའི་གཞན་དབང་ཅན་གཏི་མུག་བདེན་འཛིན་གྱི་གཞན་དབང་ཅན་ཡིན་པ་ཡིན་དུས་ཨེ་ནི། རང་དབང། རང་དབང་འདི་བདེ་བ་གཞན་དབང་འདི་སྡུག་བསྔལ། དེའི་ནང་ཚན་ནས་ཨ་ད་རང་ཅིག། རྒྱུ་དག་པ་གཅིག་གི་གཞན་དབང་ཡིན་ན་རང་ད་སྐྱོན་མི་འདུག་སྟེ་རྒྱུ་མ་དག་པ། རྒྱུ་མ་རུངས་པ་བྱེད་མཁན་གྱི་མ་ཐུལ་བའི་ཨེ་ནི། རང་ཅིག་བློ་གཅིག་གི་གཞན་དབང་ཡིན་པ་ཡིན་དུས་ཆ་ནས་ཨེ་ནི་སྡུག་བསྔལ་ཡིན་པ་ཅིག་གོ་ཡ་ཅིག་ཡོང་འདུག་བ།

དེ་དང་འཛིན་སྟངས་འགལ་བ་ཅན་གྱི་འགལ་ཟླའི་བློ་སྐྱེ་ཡ་ཡོད་རེད་འགལ་ཟླའི་བློ་ཅིག་ཡོད་རེད་བློ་དེ་སྐྱེ་ཡ་ཡོད་རེད་བློ་དེ་གོང་ནས་གོང་དུ་སྤེལ་ཡ་ཡོད་རེད། དེ་འདྲའི་བློ་དེ་ལ་རྒྱབ་རྟེན་གྱི་ཚད་མ་ཡོད་རེད་རྒྱབ་རྟེན་གྱི་ཚད་མ་དང་བཅས་པ་རེད་ཅིག་ཤོས་དེ་ལ་རྒྱབ་རྟེན་གྱི་ཚད་མ་ཡོད་མ་རེད་སྔར་ནས་གོམས་པའི་དབང་ལས་ཨེ་ནི་ཤུགས་ཆེན་པོ་ཡོད་པ་ཙམ་མ་གཏོགས་དེ་ལ་ཡང་རྒྱུ་མཚན་གྱི་ཐོག་ནས་སྟོབས་ཆེན་པོ་སྐྱེ་ཐུབ་ཡ་ཡོད་མ་རེད་དེ་འགལ་ཟླ་བདག་མེད་རྟོགས་པའི་ཤེས་རབ་དེ་ལ་རྒྱུ་ད་ལྟ་གོམས་ཡོད་མ་རེད་དེ་རྒྱུ་མཚན་གྱི་ཐོག་ནས་དཔྱད་པ་བྱས་ནས་གོམས་འདྲིས་བྱས་ན་ཀོ་རྒྱུ།